ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་པའི་ཕལ་སྐད་དཔྱད་ཞིབ་ཟེར་བའི་ལས་རིམ་རེད། ང་ཚེ་བརྟན་དབང་ཕྱུག་ཡིན། རྒྱ་ནག་ནང་ཆབ་སྲིད་ཀྱི་འདུན་པ་དངོས་སུ་འདོན་པའི་རྔམ་སྟོན་གྱི་ཁྲོམ་སྐོར་མཐོང་རྒྱུ་དཀོན་པར་དུས་ཚོད་རིང་པོ་ཕྱིན་པའི་རྗེས་ལ་ཡིན་ན། གཟའ་སྤེན་པའི་དགོང་དག་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་ཀྱི་གཙོ་བོ་བྱས་པའི་གྲོང་ཁྱེར་མང་པོ་གཅིག་ནང་ལོགས་ལ་ཡང་གཞུང་ལ་ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་བྱུང་འདུག་པས་དེ་རིང་ང་ཚོའི་ཕལ་སྐད་དཔྱད་ཞིབ་ལས་རིམ་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་ངོ་སྤྲོད་དང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཚང་མས་མང་ཆེ་གཟིགས་ཚར་ཡོད་ཀྱི་རེད། གཟའ་སྤེན་པའི་དགོང་དག་རྒྱ་ནག་གི་གྲོང་ཁྱེར་མང་པོ་ཞེ་པོ་ཅིག་ནང་ལོགས་ལ་ཡང་རྔམ་སྟོན་ཁྲོམ་སྐོར་བྱུང་ཤག་ད་མ་ཚང་ཏོག་དབྱིབས་ནད་དུག་གཙང་སེལ་ཟེར་དེའི་སྲིད་ཇུས་འདི་བྱས་པའི་རྗེས་ལ་ཡང་རྒྱ་ནག་གི་གྲོང་ཁྱེར་དེ་ཚོ་ནང་ལོགས་ལ་ཡང་གཞུང་གི་བྱེད་སྟངས་ལ་ཡང་མ་འདོད་པའི་འདུ་འཛོམས་བྱས་བྱས་སྐད་འབོད་དང་ཟང་ཟིང་གི་གནས་ཚུལ་དེ་ཚོ་མང་པོ་ཞིག་མཐོང་ཡག་འདུག་ལྷག་པར་དུ་ཉེ་དུས་ཀྲེན་ཀྲོའུ་ཟེར་མཁན་དེའི་ནང་ལ་ཡ་ལག་འཁྱེར་ཁ་པར་ཀུ་ཤུ་རྟགས་ཅན་གྱི་བཟོ་སའི་ཧྥུའུ་ཧྲི་ཁང་ཟེར་དེའི་བཟོ་པ་ཚོས་ངོ་རྒོལ་བྱས་པའི་གནས་ཚུལ་ཞེ་གཅིག་ཆེན་པོ་བྱུང་སོང་ཨ། ད་ཡིན་ནའི་དེ་ཚོ་དང་མ་འདྲ་གཟའ་སྤེན་པའི་དགོང་དག་བྱུང་པའི་ངོ་རྒོལ་ལས་འགུལ་དེ་ཚོ་ལ་ཡ་ངས་བྱས་ན་ངོ་བོའི་ཐོག་ནས་མ་འདྲ་ཞིག་འདུག་བསམ་འདུག་འདི་ག་རེ་རེད་ཟེར་ན་དེ་སྔ་སྤྱིར་བཏང་ཡིན་ན་མི་མང་ངོ་རྒོལ་བྱེད་ཡག་གི་འདུན་པ་དེ་ཚོ་ང་ཚོ་རྦད་དེ་ཕྱི་ལ་ཡར་འགྲོ་དགོས་ཡོད་ང་ཚོ་ཚོང་ཁང་འགྲོ་དགོས་ཡོད་ཟེར་ཡག་དང་ང་ཚོ་གླ་དགོས་ཡོད་ཟེར་ཡག་ཚོ་ནས་ད་རེས་ཀྱི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་དེ་ཚོའི་ནང་ལོགས་མང་པོ་གཅིག་ལ་ཡག་ཆབ་སྲིད་ཀྱི་འདུན་པ་གསལ་པོ་བྱས་ཕྱིར་བཏོན་བྱས་ཨ་ནི་དཀའ་ངལ་འདི་གའི་འགག་རྩ་འདི་ག་པར་ཐུག་གི་ཡོད་མེད་དེ་གསལ་པོ་བཟོས་བྱས་ཡིན་དངོས་སུ་རང་མི་སྐད་འབོད་སྐོར་བྱས་པའི་གནས་ཚུལ་མང་པོ་ཞིག་འདུག་དེ་མ་ཟད་ཡིན་ན་གཅིག་གཞི་རྒྱ་ཆེ་ལོས་དང་འདི་ཚོ་ག་འདྲ་བལྟས་པ་ཡིན་ན་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོ་ལ་ཡང་རྒྱ་ནག་དམངས་གཙོའི་ལས་འགུལ་ཆེན་པོ་བྱུང་པའི་རྗེས་ལ་ཡིན་ན་ཕལ་ཆེར་ད་རེས་དེ་དང་པོ་ཆགས་བསྡད་ཡོད་བསམ་གྱི་འདུག་འདི་འདྲའི་སོང་ཙང་ལོ་མང་པོའི་རྗེས་ལ་ཡིན་ན་ཟླ་བ་བཅུ་གཅིག་པའི་ཚེས་པ་ཉི་ཤུ་རྩ་དྲུག་དགོང་དག་རྒྱ་ནག་བྱུང་བའི་གནས་ཚུལ་དེ་ཚོ་ཡིན་ན་ང་ཚོ་ལོ་རྒྱུས་ཐོག་ལ་ཡག་ཅིག་འཁོད་ཡག་དང་གཅིག་བྱས་ན་མི་ཚོས་ཡང་ནས་ཡང་དུ་བཤད་བསྡད་ཡག་གི་གནས་ཚུལ་ཞིག་ཆགས་སྲིད་པ་རེད་བསམ་གྱི་འདུག་ད་གནས་ཚུལ་བྱུང་རྐྱེན་ག་རེ་ཆགས་བཞག་པ་ཡིན་ན་ད་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡག་ཏོག་དབྱིབས་གཙང་སེལ་ཟེར་དེ་དག་ཞི་ཅིན་ཕིན་གྱི་སྲིད་ཇུས་ལག་བསྟར་བྱས་བྱས་ཨ་ནི་མི་ཕྱིར་ཐོན་མ་བཅུག་བྱས་བཀག་བྱས་བཞག་ཡག་དང་ཡང་ན་བི་ཀ་ཧྥང་ཚང་ནང་ལོགས་ལ་ཡག་མི་བསྡུ་རུབ་བརྒྱབ་བྱས་བཅུག་བྱས་བཞག་ཡག་དེ་འདྲའི་སྲིད་ཇུས་དེ་ཐོག་ཁར་ལག་ལེན་བསྟར་གྱི་ཡོད་རེད་ད་ཡིན་ན་དེ་ཚོའི་ནང་ནས་སྡུག་ཤོས་བྱུང་ས་དེ་དུས་ཚོད་རྒྱུན་རིང་ཤོས་བཀག་ཡག་དེ་ཡིན་ན་བོད་ཀྱི་རྒྱལ་ས་ལྷ་ས་དང་ཤིང་ཅང་གི་རྒྱལ་ས་ཨུ་རུ་མུ་ཇི་ནང་བྱུང་རྗེས་ད་ཨུ་རུ་མུ་ཇི་ནང་ད་ལྷ་ས་ལས་ད་དུང་ཏོག་ཙི་རྒྱུན་རིང་བྱས་བྱས་དེ་རིང་ཁ་སང་ཞེ་དྲག་དམ་པོ་ཡོད་ས་རེད། ལྷ་སའི་ནང་ད་དེ་རིང་ཁ་སང་ཏོག་ཙི་ཞིག་ལྷུག་ཡངས་རུ་བཏང་འདུག་བྱས་བྱས། དེ་བྱས་པའི་སྐབས་དེར་ཡིན་ན་ཉི་མ་གཅིག་གཉིས་ཀྱི་གོང་ལ་ཡང་ཨུ་རུ་མུ་ཇི་ཡོད་པའི་མི་བསྡད་སའི

ཁང་ལ་ཡ་ད་མེས་ཚིག་དུས་ནང་གི་མི་དེ་ཚོ་མར་བྲོས་མ་ཐུབ་བྱས་བྱས་ཐ་མ་དེ་མི་བཅུ་ལ་ཡ་ད་སྲོག་སྐྱོན་བྱུང་མ་ཟད་ཡིན་ན་མི་མང་པོ་ཅིག་ལ་རྨས་སྐྱོན་བྱུང་བྱས་ད་གནས་ཚུལ་དེས་དངོས་གནས་མི་མང་པོ་ཞེ་པོ་ཅིག་ལ་ཡ་སེམས་ནང་ལོགས་ལ་ཡ་ཤུགས་རྐྱེན་ཞེ་པོ་ཅིག་ཐེབས་ཤག་དེ་ཚོ་ཐེབས་ཡག་གི་རྒྱུ་མཚན་དེ་གཅིག་གཉིས་ཅིག་ཡོད་ས་རེད་དང་པོ་དེ་ཡིན་ན་སོ་སོ་སོ་རང་ཁེ་ཕན་བསམ་བཏང་བ་ཡིན་ན་དེ་སྔ་ནས་རྒྱ་ནག་གི་གྲོང་ཁྱེར་དེ་ཚོ་མང་ཆེ་ནང་གཅིག་བར་མི་གང་ག་ཡར་བཅུག་བྱས་ཕྱི་ལོགས་ནས་སྒོ་ལྕགས་རྒྱབ་བྱས་དེ་ཚོ་ཡིན་ན་མི་ཚང་མ་ལ་འོ་ད་འདི་དཔེ་མི་སྲིད་པའི་ཉེན་ཁ་ཆེན་པོ་རེད་ཤག་ཉི་མ་གཅིག་མེ་འདྲ་ཤོར་བྱས་ན་བུད་མི་ཐུབ་ཅེས་ཨ་ནི་སྒང་ག་ལོ། ཡི་གེ་ཡག་ཤི་ས་རེད་ཟེར་ཅེས་ལབ་ཅེས་བསྡད་ཀྱི་ཡོད་རེད་པ་ད་ད་རིང་འདི་དངོས་སུ་བྱུང་དུས་ཙམ་པ་གལ་སྲིད་ཁོ་ཚོར་འདི་འདྲས་བྱུང་པས་ན་ད་ང་རང་སོ་སོར་ལའང་འདི་འདྲས་ཅིག་ཏན་ཏན་ཡོང་གི་རེད་བསམ་པའི་སེམས་ནང་ལོགས་ལ་ཡ་མི་སྒང་གར་དངངས་སྐྲག་ཆེན་པོ་ཞེ་པོ་ཡོང་གི་ཡོད་པ་འདྲ་གཉིས་པ་དེ་ཡིན་ན་ད་རེས་ཀྱི་ཏོག་དབྱིབས་ནད་དུག་གཙང་སེལ་གྱི་སྲིད་ཇུས་འོག་ལ་ཡ་མིའི་འཚོ་བ་ད་ད་གང་ཅིའི་ཐད་ལ་ཡ་ད་དོ་ཕོག་ཆེན་པོ་ཞེ་པོ་ཕྱིན་བྱས་ད་ལྟའི་སྲིད་ཇུས་འདིར་འདོད་པ་མེད་པས། བསམ་བློ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་པའི་ག་འདྲ་ཉེ་དུས་བྱུང་བའི་ད་ཆབ་སྲིད་ཀྱི་ག་འདྲ་འགྱུར་ལྡོག་མང་པོ་ཞེ་པོ་ཅིག་རྒྱ་ནག་དམར་ཤོག་གི་ཚོགས་འདུ་དང་དེ་ཚོ་མང་པོ་བྱུང་ཙང་དེ་ཚོའི་ཁོང་ཁྲོའི་མེ་ལྕེ་ཞིག་འབར་བྱས་ག་འདྲ་མར་ཅིག་སྟོན་ས་མེད་པའི་ཁོ་འདི་འདྲས་ཀྱི་དུས་ཚོད་ཅིག་ལ་ཡིན་ན་ཨ་གནས་ཚུལ་བྱུང་དུས་ཙམ་པ་ད་འདི་ལ་ཡང་ཞེ་པོ་ཅིག་རྒྱ་ནག་རྒྱལ་ཡོངས་ཁྱོན་ཡོངས་འཁོར་ཡང་ཕལ་ཆེར་ཤུགས་རྐྱེན་ཞེ་པོ་ཐེབས་པའི་བཟོ་འདུག། དང་པོ་དེ་ཤིང་ཅང་གི་རྒྱལ་ས་ཨུ་རུ་མུ་ཇི་ནང་ལོགས་ལ་ཡ་མ་ཚང་ཁོ་ཚོས་བཀག་འདོམས་བྱས་བྱས་བཞག་བཞག་ཡོད་རེད་དེ་ལས་མི་སྟོང་ཕྲག་མང་པོ་ག་འདྲ་དུས་གཅིག་ལ་མར་ཐོན་ཡོང་བྱས། ཨ་ནི་ཕྱིར་ཐོན་བྱས་སྐད་འབོད་བྱས་བཅུག་གི་ཡོད་མ་རེད་ཁོ་ཚོ་གོམ་པ་རྒྱབ་བྱས་ཕྱིན་བྱས་ཡིན་ན་ཤིང་ཅང་གི་ཨུ་རུ་མུ་ཇི་གྲོང་ཁྱེར་གྱི་སྲིད་གཞུང་གི་ལས་ཁུངས་མདུན་ཕྱིན་ནས་སྐད་འབོད་ད་བྱས་ད་ཐོག་མ་ནས་མི་འཛིན་བཟུང་ཡང་མང་པོ་ཞེ་པོ་བྱས་བྱས་ད་ཟང་ཟིང་གནས་ཚུལ་མང་པོ་བྱུང་སོང་ཨ་ཡིན་ན་ལས་ཕི་ཀའི་ཡ་སྐད་འབོད་བྱེད་ས་དེ་ལ་ཡང་ད་དུང་མུ་མཐུད་བྱས་ཡིན་ན་གཙོ་བོ་དེ་ཡང་ཏོག་དབྱིབས་གཙང་སེལ་གྱི་སྲིད་ཇུས་ཡོད་རེད་པ། ད་ག་རང་ལ་ཡང་ད་འདོད་པ་མེད་པ་དང་ཡང་ན་ཤིན་ཅང་ནང་ལོགས་ཀྱི་བཀག་འདོམས་བྱས་བཞག་པའི་སྲིད་ཇུས་དེ་མཚམས་འཇོག་བྱེད་དགོས་ཡོད་ཟེར་དེ་གཙོ་བོ་དེ་ཡིན་ན་འབོད་སྒྲ་འདི་འདྲ་མི་བྱེད་མཁན་མེད་པའི་བཟོ་འདུག། ད་ཡིན་ན་ལས་གནས་ཚུལ་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་རྒྱ་ནག་ཁྱོན་ཡོངས་ལ་ཤུགས་རྐྱེན་ཞེ་པོ་ཐེབས་བྱས། དང་པོ་དེ་ད་གནས་ཚུལ་གལ་ཆེ་ཤོས་གཅིག་ད་ངོ་སྤྲོད་ཞུ་བསམས་སོང་ག་རེ་འདུག་ཟེར་ན་ཧྲང་ཧའེ་ཁར་བྱུང་བའི་གནས་ཚུལ་ཞིག་བྱ་ཧྲང་ཧའེ་ག་རེ་བྱས་འདུག་ཟེར་ན་ཧྲང་ཧའེ་གྲོང་ཁྱེར་ནང་ལོགས་ལ་ཡང་ཁོ་ཚོས་ལམ་ཁག་དེ་ཚོ་ལ་ཡང་རྒྱ་ནག་ཞིང་ཆེན་དང། གྲོང་ཁྱེར་ཆེ་ཁག་གི་མིང་བཏགས་རྒྱུ་དེ་མང་པོ་ཅིག་ཡོད་རེད་དཔེར་ཆ་བཞག་ན་ཤིས་ཙང་ལུའུ་ཟེར་བྱས་བོད་ཀྱི་ལམ་ཟེར་བྱས་ཡོད་རེད་ད་ག་ནང་བཞིན་ཁོ་ཚོས་ཨུ་རུ་མུ་ཇི་གི་ལམ་ཟེར་བྱས་ལམ་ཅིག་ཡོད་ས་རེད་ལམ་འདིའི་སྒང་ལ་ཡང་ཡིན་ན་ཁ་སང་གཟའ་སྤེན་པའི་དགོང་དག་མི་གཅིག་གིས་དང་པོ་དེ་ཕར་ཡི་གེ་སྦྱར་བྱས་ཡིན་ན་ཨུ་རུ་མུ་ཅི་ལ་ཡང་འདས་གྲོངས་སོང་པའི་མི་དེ་ག་ལ་ཡང་མྱ་ངན་ཡོད། ཁྱོད་ཚོའི་སྡུག་བསྔལ་དེ་ཡིན་ན་ང་ཚོས་ཧ་གོ་གི་འདུག་ང་ཚོ་ཁྱེད་རང་ཚོ་བསམ་བློ་བཏང་བྱས་བསྡད་ཡོད་ཟེར་བྱས་ཡི་གེ་སྦྱར་པ་འདྲ། དེ་སྦྱར་བའི་རྗེས་ལ་ཡིན་ན་ཨ་འདིའི་འཁྲིས་ལ་ཡང་མེ་ཏོག་སྐྱེལ་མཁན་དེ་ཡོང་བྱས་ཨ་མི་མང་མང་མང་མང་མང་ལ་ཕྱིན་བྱས་གང་འཚམ་ཅིག་ལ་ཡང་ད་ད་རི་ཁ་ས་ཡིན་ན

ཁོང་ཚོ་ཕར་གཅིག་གིས་ད་ཁ་བཀྲམ་ཚེ་ཅེས་ལབ་ཡིན་ན་ལས་ཁ་མ་བཀྲམ་བྱས་བསྡད་བྱས་ཟེར་ཡ་བྱས་ན་དང་པོ་ད་ཡོང་མཁན་ཕལ་མང་ཆེ་བ་ཅིག་ལོ་ཆུང་ཆུང་རེད་ཤག་ཟེར་གྱི་འདུག་དེ་འདྲ་བྱས་བྱས་མང་མང་ཕྱིན་གང་འཚམ་ཅིག་ད་ག་འདྲ་ས་རུབ་དེ་འདྲ་བྱས་བྱས་ཡིན་ན་མི་སྟོང་ཕྲག་མང་པོ་ཆགས་ཤག་ག་ལེ་ག་ལེ་ཡིན་ན་ད་སྐད་འབོད་བྱས་ཡ་དེ་ཚོ་འགོ་ཚུགས་སྐད་འབོད་བྱས་པའི་སྐབས་དེ་ཟུར་དུ་ཕར་ལ་ཡ་སྐད་འབོད་བྱེད་མཁན་དེ་ཚོ་ཟིན་བྱས་འདི་ཟུར་དུ་ཁྲིད་བྱས་ཉེན་རྟོག་མི་སྣས་མིང་ག་རེ་ཡིན་པ་སྐད་ཆ་དྲིས་འདི་མང་པོ་བྱུང་ཤག་ཁོང་ཚོས་ཁྲིད་དུས་ཙམ་པ་ཉེན་རྟོག་མི་སྣས་ག་དུས་ཡིན་ན་སྐད་ཆ་དང་པོ་དེ་འདྲི་གི་འདུག་ད་རིང་གི་ལས་འགུལ་འདི་སྒྲིག་འཛུགས་སུས་བྱས་པ་རེད་ཞེས་སྐད་ཆ་དྲིས་འདུག་ཨ་ཁོ་ཚོ་གང་ལྟར་ང་ཚོ་སྒྲིག་འཛུགས་དེ་བྱེད་རྒྱུ་མ་བྱུང་ང་ཚོ་དེ་ཡང་ཤིན་ཅང་གི་མི་དེ་ག་དེ་འདས་གྲོངས་སོང་པ་དེ་ལ་ཡང་མྱ་ངན་བྱེད་གར་ཡོང་བ་ཡིན་ཟེར་བྱས་མང་ཆེ་ཁོ་ཚོ་འདི་ལབ་པ་ཟེར་བྱས་བྱས་དེ་མ་ཟད་ཡིན་ན་བརྙན་ཐུང་ཐུང་ཐུང་དེ་འདུག་བརྙན་ཐུང་ཐུང་ཐུང་དེ་ཚོ་ནང་ལོགས་ལ་ཡང་ཉེན་རྟོག་མི་སྣས་སྐད་བརྒྱབ་སྟེ་ཟེར་གྱི་འདུག་ཁྱོད་རང་ཚོས་ལས་འགུལ་སུས་སྒྲིག་འཛུགས་བྱས་པ་རེད་ཞེས་ལབ་ཀྱི་འདུག་འདི་ལབ་དུས་ཙམ་པ

ད་ལྟ་ཡིན་ན་ངས་གནས་ཚུལ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་ག་རེ་ཟེར་ན་ངས་དྲན་ཡག་བྱས་པ་ན་གཅིག་སྟོང་དགུ་བརྒྱ་གྱ་དགུ་ལོར་ལ་པེ་ཅིན་དམངས་གཙོའི་ལས་འགུལ་ཆེན་པོ་འདི་བྱུང་པའི་སྐབས་དེ་ཡིན་ནའི་རྒྱ་ནག་གི་སྲིད་ཇུས་ལ་འགྱུར་ལྡོག་གཏོང་དགོས་ཡོད་ཅེས་ཧུའུ་ཡའོ་པང་གི་ལ་ཡ་མྱ་ངན་ཞུ་དགོས་ཡོད་ཟེར་ངེས་སོང་ལྟས་དང་དམངས་གཙོ་དགོས་ཡོད་ལབ་ར་མི་བཞིན་གུང་ཁྲན་ཏང་རང་མར་ཕབ་ཤོག་ཟེར་ཡག་ཅིག་ཡོད་ལ་འདིའི་པེ་ཅིན་འབོད་ཚིག་དེ་ང་ནི་མ་དྲན་ཡག་ཅིག་འདུག་ད་གཅིག་བྱས་ན་མི་ཤེས་ཉེན་དུ་བྱུང་ཡོད་ཀྱི་རེད་བསམ་པ་འདུག་དེ་མི་བཞིན་ད་རྒྱུན་དུ་ད་ད་རིང་ཁ་སང་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་ད། མི་གཅིག་གིས་སོ་སོའི་སྲོག་ཕལ་ཆེར་གཅིག་ལབ་རྒྱབ་ནས་ལས་ཡང་དེ་ཚིག་འདི་བཟོ་ཐུབ་འདི། ཞི་ཅིན་ཕིང་མར་ཕབ་ཤོག་གུང་ཁྲན་ཏང་མར་ཕབ་ཤོག་ཟེར་འདི་སོ་སོའི་སྲོག་གཅིག་ལབ་རྒྱབ་ནས་ལས་ཕལ་ཆེར་བཤད་དགོས་ཡག་གི་འདི་ཅིག་རེད་ཨེ་ད་རིང་འདི་ཡ། ཧྲང་ཧའེ་གི་གྲོང་ཁྱེར་གྱི་གཞུང་ལམ་ཆེ་ཤོས་གཅིག་སྒང་ལ་ཡ་མི་སྟོང་ཕྲག་འགའ་ཡིན་ན་དུས་གཅིག་ཏུ་སྐད་རྒྱབ་ས་དེ་དངོས་གནས་ཕ་གིའི་དམིགས་ཡུལ་དེ་འགྲུབ་ཀྱི་ཡོད་ནའི་མེད་ནའི་ད་ཁོ་ཁོ་རང་ངས་བྱས་ན་ད་གང་ལྟར་དུས་ཚོད་གལ་ཆེན་པོ་ཞེ་པོ་ཅིག་དང་དོན་སྙིང་ཆེན་པོ་ཞེ་པོ་ཅིག་དང་གཅིག་བྱས་ན། འདི་ཡིན་ན་རྒྱུན་རིང་པོ་ཅིག་ང་ཚོས་བཤད་བྱས་བསྡད་ཡག་གི་གནས་ཚུལ་གཅིག་ཕལ་ཆེར་ཏན་ཏན་ཆགས་མདོག་ཁ་པོ་རེད་བསམ་གྱི་འདུག་ཨ་ནི་ཧྲང་ཧའེ་ལ་འདི་ག་བྱུང་བའི་རྗེས་ལ་ཡིན་ད་གནས་ཚུལ་འདི་གྲམ་འགྲོ་ལ་གྲམ་ཕྱིན་པའི་རྗེས་ལ་ཡིན་ན་རྒྱ་ནག་གི་གྲོང་ཁྱེར་མང་པོའི་ནང་བྱུང་ཤག་བྱུང་རྗེས་ཡིན་ན་ལྷག་པར་དུ་ད་རིང་ཁྱད་ཆོས་ཅིག་ག་རེ་འདུག་ཟེར་ན་སློབ་གྲྭ་ཆེན་པོ་དེ་ཚོའི་ནང་ལོགས་ལ་ཡ་ལེ་དང་པོ་དེ་ཆིན་ཧྭ་སློབ་གྲྭ་ཆེན་པོའི་ནང་ལོགས་ལ་ཡ་སློབ་ཕྲུག་མང་པོ་ཞིག་འཛོམས་བྱས་ང་ཚོ་ལ་ཡ་གང་ལྟར་གཏམ་བརྗོད་ཀྱི་རང་དབང་དགོས་ཡོད་ཟེར་ཡང་ཁོ་ཚོའི་འབོད་ཚིག་དེ་ཚོ་དཔེར་ཐད་ཀར་རང་གི་དམངས་གཙོ་དང་རང་དབང་དང་མང་པོ་ཅིག་གི་རང་དབང་ལབ་པ་དང། རང་དབང་དགོས་ཡོད་གཏམ་བརྗོད་ཀྱི་རང་དབང་དགོས་ཡོད་སྐད་འབོད་བྱེད་མཁན་ཤུགས་ཆེན་ཆགས་འདུག་དེ་མ་ཟད་ཡིན་ན་པེ་ཅིན་སློབ་གྲྭ་ཆེན་མོ་ཨ་འདིའི་གཡས་གཡོན་ལ་ཡ་ཨ་འདི་གའི་ནན་ཅིང་སློབ་གྲྭ་ཆེན་པོ་ཚོ་འདིའི་ནང་ལོགས་བསྡད་འདུག་དེ་ཡ་ད་པེ་ཅིན་ཨ་དེ་ཡ་གཟའ་ཉི་མའི་ཉིན་ག་དེ་ཝ་ཤིང་ཏོན་ལ་ཡ་ཉིན་གུང་ཟེར་ངས་སྐད་ཆ་བཤད་ཀྱི་ཡོད་ཨ་འདི་ངས་དྲ་ལམ་ཐོག་ལ་ཡ་འདི་ད་ད་གནས་ཚུལ་དེ་ཚོ་ལ་ཡ་དོ་སྣང་བྱེད་མཁན་ཅིག་འདི་ལ་ཡ་བལྟས་པས་ཁ་ཤས་ཅིག་ཟེར་ཡག་བྱས་པ་ན་པེ་ཅིན་དང་གཟའ་སྤེན་པ་ནས་འགོ་བཙུགས་རྗེས་ད་ལྟ་བར་དུ་རྒྱ་ནག་གི་སློབ་གྲྭ་ཆེན་པོ

ད་རིང་དུས་ཚོད་ཐུང་ཐུང་དེ་འདྲ་ཞིག་ནང་ལོགས་ལ་ཡ་ཧོབ་ཏེ་ཁ་ལ་དེ་ག་ཅིག་ཐོན་པ་དེ་ཡིན་ན་རྒྱུན་དུ་ཁོར་ནས་རྒྱ་ནག་ལ་དམངས་གཙོ་དགོས་རེད་ཅེས་འབོད་སྐུལ་བྱས་དེ་ནས་ད་ཕྱི་རྒྱལ་དུ་ཨ་བ་ལ་ཡ་འདི་མི་མང་པོ་ཅིག་རེད་པ། ཁོ་རང་ཚོའི་ཚང་མ་ལོ་ཕལ་ཆེར་ཧང་སངས་བསྡད་པ་བཟོ་འདྲ་ཞིག་འདུག་དེ་འདྲ་ཅིག་ཡོང་བསམ་པ་ཅིག་ནི་མི་མང་ཆེ་ཅིག་གི་སེམས་པའི་ནང་ལོགས་ལ་ཡ་ཕལ་ཆེར་བྱུང་མེད་པའི་བཟོ་འདྲ་འདུག་ད་རིང་གནས་ཚུལ་བལྟས་པའི་རྗེས་ལ་ངས་གནད་འགག་ཁ་ཤས་རེ་མཐོང་ཡག་བྱས་སོང། དང་པོ་དེ་ག་རེ་བསམ་སོང་ཟེར་ན། ལོ་གཅིག་གི་ནང་ལོགས་ལ་ཡ། རྒྱ་ནག་ལ་འདིའི་སྔོན་ལ་ཡ་རྒྱ་ནག་མི་མང་གིས་ད་མི་ཚང་མ་འདི་ཡིན་གྱི་མ་རེད་དེ་ལས་སྤྱིར་བཏང་ཆ་ནས་བཤད་པ་ཡིན་ན། འདས་པའི་ལོ་ཉི་ཤུ་སུམ་ཅུའི་ནང་ལ་རྒྱ་ནག་གི་འཚོ་བ་ར་ད་དུ་ཡར་རྒྱས་ཞེ་པོ་ཕྱིན་རྗེས་སྤྱིར་བཏང་མི་མང་པོ་ཅིག་ཡིན་ན་འདོད་པ་ཁེངས་པ་དང་འདོད་པ་ཁེངས་པ་མ་ཟད་ཡིན་ན་ཞེ་པོ་ཅིག་རྒྱ་ནག་གི་ད་རྒྱལ་ཁབ་ཀྱི་མི་རིགས་རིང་ལུགས་སྤོབས་པ་དང་ངར་རྒྱལ་དང་དེ་ཚོ་ཞེ་པོ་ཅིག་སླེབས་འདིའི་ངར་རྒྱལ་དང་སྤོབས་པ་དེ་ཚོ་ཡིན་ན་ད་རྒྱ་ནག་གཞུང་གི་དྲིལ་བསྒྲགས་དེ་ཚོ་དང་མཉམ་དུ་ཞེ་པོ་ཅིག་འདྲེས་བསྡད་ཡོད་ད་ཁོང་ཚོ་སྤྱིར་བཏང་མི་མང་ཆེ་བ་ཅིག་གི་ཁོང་ཚོའི་འདུ་ཤེས་དེ་ཡིན་ན་གཞུང་དང། ད་ཞེ་པོ་ཅིག་ཉེ་པོ་ཆགས་བྱས་བསྡད་འདུག་ཨང་འདི་ཆགས་དུས་ནས་པ་ང་ནི་ད་རྒྱ་ནག་མི་མང་དེ་ག་དེ་ད་དངོས་གནས་རྒྱ་ནག་གི་སྐྱོན་ཆ་དག་དེ་ག་མཐོང་གི་མི་འདུག་རྒྱལ་མི་ཞིག་མི་འདུག་བསམ་བསམ་བསམ་བསྡད་ཡོད་འདུག་ལེ་ད་ད་རིང་དེ་ཐོག་བལྟས་པ་ཡིན་ན། ལོ་གཅིག་ནང་ལོགས་དངོས་གནས་འགྱུར་ལྡོག་ཞེ་པོ་ཕྱིན་བྱས་འདི་ག་དེ་དམིགས་བསལ་ནི་ཞི་ཅིན་ཕིང་གི་དེ་ཏོག་དབྱིབས་གཙང་སེལ་ཟེར་དེ་སྲིད་ཇུས་དེ་ད་བྱེད་དུས་ཁོའི་ཁྱད་ཆོས་དེ་ག་རེ་འདུག་ཟེར་ན་གཙང་སེལ་གི་མི་དེ་ག་གཅིག་བཅུག་བཞག་དུས་མི་སྐྱོ་པོ་ནས་བྱས་རྒྱུ་རྫིག་པོ་ནས་བྱས་ཚང་མ་ལོགས་གཅིག་བཅུག་དུས་ཚང་མ་ལོགས་ལ་ཡ་སྡུག་པོ་ཞེ་པོ་བཏང་དུས་ད་ད་རིང་ཡིན་ན་སྤྱི་ཚོགས་རིམ་པ་མ་འདྲ་དང།

གཉིས་པ་དེ་ག་རེ་འདུག་ཟེར་ན་ད་རི་སྐལ་སེང་ནི་རྒྱ་ནག་ནང་ལོག་ལ་ཡང་ཞི་ཅིན་ཕིང་གིས་ཅིག་རིག་གནས་གསར་བརྗེ་བཟོ་འདྲ་བསླངས་བྱས་ཞེ་པོ་ཅིག་རིག་གནས་གསར་བརྗེ་བྱེད་སྟངས་འདི་ཚོ་འབུད་དུས་འདི་ཚོ་འབོད་བྱས་དང་ཞི་ཅིན་ཕིང་ལ་བསྔགས་བརྗོད་བྱེད་ཡག་ད་དེ་ཚོ་ཞེ་པོ་ཅིག་བཏང་གི་འདུག་ཨང་དེ་བཏང་དུས་སྔོན་མ་ད་དཔེ་མཚོན་ཞིག་ངའི་སོ་ཐུར་འདེད་ད། ཅིག་ཆུང་དུས་གང་ལ་ཡང་རིག་གནས་གསར་བརྗེ་མཐོང་མྱོང་མཁན་མེད་ཅིག་ངོས་ནས་ཨ་ཕ་གིའི་ད་རྒྱ་ནག་གི་ཆབ་སྲིད་ལས་འགུལ་དེ་ཚོ་གང་ལ་མཐོང་མྱོང་མཁན་མེད་ཅིག་ངོས་ནས། རྒྱ་ནག་ལ་འགྱུར་ལྡོག་ཕྱིན་བྱས་ཨོ་ད་རྒྱ་ནག་ལ་ཡག་ད་རིག་གནས་གསར་བརྗེའི་དུས་ལ་ད་ཕར་ལོག་ཡག་ཅིག་ད་ད་ཁྱོན་ནས་མེད་པ་ཆགས་ཚར་བ་རེད་རྒྱ་ནག་མདུན་ལ་ཡག་མདུན་སྐྱོད་བྱས་ཚར་བསམ་བསམ་ཅིག་སྔོན་མ་འདི་དྲན་གྱི་ཡོད། འདི་ནས་བར་སྐབས་ཅིག་ངའི་སེམས་པའི་ནང་ལ་ཨོ་འདི་རང་ཡིན་ས་མ་རེད། རྒྱ་མི་དེ་ཚོ་ད་དུང་གཉིད་ཞིག་སད་ཐུབ་མི་འདུག་ད་གང་ལྟར་རྒྱ་མིའི་ཁོ་ར་གཤིས་རྒྱུད་ཁོ་རའི་ད་ག་ཡིན་ས་རེད་ཡང་རིག་གནས་གསར་བརྗེ་ཞིག་སློང་མཁན་ཡོད་ན་གང་ལྟར་ཁོང་ཚོས་འདིའི་གཞུག་དེ་རྗེས་འབྲང་བྱས་བྱས་རིག་གནས་གསར་བརྗེ་ནང་བཞིན་ཞིག་ཅིག་བྱས་ན་འདུག་གམ་མ་བྱས་ན་གང་ལྟར་ད་ཡག་ག་ད་ཡོད་ས་མ་རེད

འཛམ་གླིང་ཕྱིའི་གནས་སྟངས་དེ་ཚོ་མཐོང། ཁོ་རང་ཚོའི་གནས་སྟངས་དེ་ཚོ་མཐོང་བྱེད་དུས་གང་ལྟར་མི་གཉིད་སད་ཚང་འགྱོག་གི་མིའི་མི་འབོར་དེ། ད་གང་ལྟར་མང་པོ་ཞེ་པོ་ཅིག་ཡོད་པ་དེ་ཡིན་ན་གསལ་པོ་རེད་ཤག་ལ་སྔ་མོ་ནང་བཞིན་མའོ་གིས་རྒྱ་ནག་མི་མང་ལ་ཡག་མགོ་སྐོར་བཏང་པ་ནང་བཞིན་ཅིག་མགོ་སྐོར་བཏང་ཡག་ཕལ་ཆེན་དུས་ཚོད་དེ་ད་ཕལ་ཆེན་ཁག་པོ་མེད་འགྲོ་བསམ་བསམ་རེད་ཅིག་གིས་ད་རིང་གི་གནས་ཚུལ་འདི་ནས་གསལ་པོ་མཐོང་ཐུབ་འདུག་བསམ་འདུག་ད་ཡིན་ན་ལས་ད་ལྟ་དཔེ་མཚོན་བཞག་ན་ཧྲང་ཧའེ་ལ་ཡག་ད་ད་རིང་གཟའ་ཉི་མའི་ཉིན་དཀར་དེ་ཁོ་ཚོས་ཨུ་རུ་མུ་ཆིའི་ལམ་ཁ་ཟེར་མཁན་ཅིག་ལ་གཞུང་ལམ་ཅོ་ར་གཞུང་ལམ་རིགས་ཚང་མ་བཀག། མདང་དགོང་ནས་མི་མང་པོ་ཞེ་པོ་ཅིག་ཟིན་ཚར་བཞག་ད་རིང་ཡང་རྩད་གཅོད་བྱས་བྱས་མི་ཟིན་པ་ཐུག་སོང་འདུག་ད་ག་ནང་བཞིན་གྱི་སློབ་གྲྭ་ཆེན་མོ་དེ་ཚོའི་ནང་གི་མདང་དགོང་སྐད་འབོད་བྱེད་མཁན་གྱི་མི་མང་པོ་ཅིག་ཟིན་ཚར་བཞག་བྱས་ཟེར་གྱི་འདུག་འདི་འདྲ་སོང་ཙང་རྒྱ་ནག་གཞུང་ད་དུང་བས་དྲག་གནོན་བྱེད་ཡག་དང་དམ་བསྒྲགས་བྱེད་ཡག་གི་ནུས་པ་ཆེན་པོ་ཞེ་པོ་ཅིག་ཡོད་རེད་འདི་འདྲ་སོང་ཙང་ཁོ་ལས་འགུལ་ཁོ་ར་འདི་ཕལ་ཆེན་རྒྱ་སྐྱེད་བཏང་ཡག་ད་ཞེ་དྲག་ཁག་པོ་ཡིན་གྱི་རེད་ལས་འགུལ་འདིའི་དམིགས་ཡུལ་ཡིན་ན་ད་རྒྱ་ནག་དམར་ཤོག་མ

དེ་ལས་ཡིན་ན་རྩ་བའི་ཐོག་ནས་ངས་ཅིག་བསྡུ་སྡོམ་ཅིག་བྱས་ཡིན་ན་དུས་རབས་མ་གཞི་ནས་ཅིག་མཇུག་སྒྲིལ་བ་བཟོ་འདྲ་ཅིག་ཆགས་པ་བཟོ་འདྲ་འདུག་བསམ་ས་རེད་འདུག་དེ་ཡིན་ན་དཔེ་མཚོན་བཞག་ན་ཉིག་དུས་དང་མི་མང་པོ་འདས་སུ་དོང་ད་ཞི་ཅིན་ཕིང་གིས་རྒྱ་ནག་ལ་ཡང་དཔལ་འབྱོར་གཙོ་བོ་འཛུགས་སྐྲུན་བྱེད་ཡག་དང་རྒྱ་ནག་སྒོ་ཕྱེ་ཡག་གི་དུས་རབས་མཇུག་བསྒྲིལ་བྱས་ད་དུས་རབས་གསར་པ་ཅིག་ཕྱིན་པས་སུ་དོང་དེ་ནང་བཞིན་གྱི་རྒྱ་ནག་མི་མང་དང་རྒྱ་ནག་གཞུང་གི་འབྲེལ་བ་སྦྱོར་བ། འདིའི་དུས་རབས་དེ་འདི་སྔོན་ལ་ཡག་ད་མཉམ་རུབ་བྱས་འཆམ་པོར་བྱས་ཅིག་ཅིག་མགོ་སྐོར་བཅོས་བྱས་བསྡད་སྦྱོར་བ། འདིའི་དུས་ཚོད་དེ་རྫོགས་བྱས་ད་ཡང་དུས་ཚོད་གསར་པ་ཅིག་སླེབས་པ་རེད་བསམ་གྱི་འདུག་ད་གང་ལྟར་དུས་ཚོད་གསར་པ་ཅིག་ག་སླེབས་བྱས་རྒྱ་ནག་མི་དམངས་མང་ཆེ་ཅིག་གིས་རྒྱ་ནག་ནང་ལོག་གནས་སྟངས་ལ་ཡང་ངོས་འཛིན་ཐུབ་ཡག་དང་ལྷག་པར་དུ་རྒྱ་ནག་གཞུང་གི་བྱེད་སྟངས་དེ་འགྲིག་མི་འདུག་བསམ་པའི་བསམ་བློ་དེ་མི་མང་ཆེ་གི་སེམས་པའི་ནང་ལོག་ལ་ཡང་དེང་གི་བཅངས་ཐུབ་པ་ཡིན་ན་སྔ་ཕྱི་ཅིག་མ་གཏོགས་གང་ལྟར་རྒྱ་ནག་གི་དམར་པོའི་ལམ་ལུགས་འདི་ཚོ་ཡིན་ན་མུ་མཐུད་བསྡད་ཡག་དེ་ནི་ཞེ་དྲག་ཁག་པོ་ཆགས་འགྲོ་བསམ་འདུག་བྱས་ཙང་ད་རིང་དེ་གནས་ཚུལ་འདི་ད་སང་ཉིན་གནངས་ཉིན་གཅིག་གི་ཞེ་པོ་ཅིག་གི་འཁོར་འབྲས་བུ་ཐོན་བྱས་དམངས་གཙོ་དང་དེ་འགྲོ་ཡག་ད་ཁག་པོ་རེད་དེ་ལས་ཡིན་ནའི་འདི་གཅིག་བྱས་ན་རྒྱ་ནག་དངོས་གནས་ད་ཐར་དམངས་གཙོའི་ལམ་ཁ་ཡིན་ནའི་རེད་དེ་སི་རང་དབང་ཅན་གྱི་ལམ་ཁ་ཡིན་ནའི་རེད་ད་དེ་འདྲས་ཅིག་གིས་འགྲོ་ཡག་གི་གོམ་པ་དེ་ད་ཕལ་ཆེན་ཅིག་སྤོ་ཡག་འདི་འགོ་ཚུགས་པའི་དུས་ཚོད་ཅིག་ཆགས་ཡོད་སྲིད་པའི་ཚོད་བསམ་འདུག་དེ་མ་ཟད་ཡིན་ན་ད་ད་ལྟ་གནས་ཚུལ་འདི་ད་རིང་འདི་ངས་ལམ་སང་དེ་ངོ་སྤྲོད་ཞུ་འདོད་ཡམ་དེ་གནས་ཚུལ་མང་པོ་ཞིག་ད་རིང་བྱུང་བཞག་བྱས་ཙང་སང་ཉིན་གནངས་ཉིན་ང་ཚོས་མུ་མཐུད་ངོ་སྤྲོད་ཞུ་གི་ཡིན་མུ་མཐུད་གཟིགས་རོགས་གནང་ད་རིང་ང་ཚོའི་བར་རྒྱལ་གཅེས་ཞུ་ལེ་རེད་ཟེར་བ་ཐུགས་རྗེ་ཆེ།